དེ་རིང་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་ཕྱག་ཚོད་དགུ་དང་ཕྱེད་ཀའི་སྟེང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་བོད་ཀྱི་ན་གཞོན་ཉམས་ཞིབ་ཚོགས་འདུ་ཐེངས་དགུ་པ་དབུ་འཛུགས་དང་འབྲེལ་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་ཀྱི་ལོ་རྒྱུས་དང་དཔལ་ཡོན་དེ་བཞིན་ཉམས་ཞིབ་པའི་ངོས་ནས་ཉམས་ཞིབ་ཀྱི་འབྲུ་དོན་རྣམས་གསལ་སྟོན་དང་ཉམས་ཞིབ་ཀྱི་གནས་ཚད་གོང་མཐོར་གཏོང་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་དང་བོད་ཀྱི་རྒྱལ་རབས་ལོ་རྒྱུས་ལ་ཐུགས་སྣང་གནང་མཁན་གྱི་ནུབ་ཕྱོགས་པ་དང་རྒྱ་གར་མཁས་པ་རྣམས་དང་ལྷན་དུ་བགྲོ་གླེང་གིས་གོ་རྟོགས་ཙམ་མིན་པར་ངེས་ཤེས་སླེབས་ཐུབ་པ་ཞིག་བཟོ་དགོས་རྒྱུ་གལ་ཆེན་པོ་ཡིན་པ་མ་ཟད། དེ་ནི་ཆབ་སྲིད་ཀྱི་གནད་དོན་ཙམ་མིན་པར་བོད་མི་རིགས་ཀྱི་འཚོ་གནས་དང་རིག་གཞུང། ཁོར་ཡུག་སོགས་དང་འབྲེལ་བ་ཆགས་ཀྱི་ཡོད་པ་སོགས་གསུངས་སོང།
བོད་ཀྱི་ཆབ་སྲིད་ཀྱི་མཇུག་འབྲས་ཟེར་ན་མི་འདུག་ད་དེའི་ནང་ལོགས་ལ་ང་ཚོ་ཉམས་མྱོང་འདྲ་པོ་དེ་ག་རེ་སླེབས་ཀྱི་ཟེར་ན། རྩ་བའི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཐོག་ནས་རང་བཙན་ཡིན་པ་གསལ་པོ་རེད། ཡིན་ནའང་ང་ཚོ་དུས་རབས་ཀྱི་ཉི་ཤུའི་གཡས་གཡོན་དེ་འདྲའི་གི་ཐོག་ནས་ཕྱི་འབྲེལ་གྱི་སྲིད་བྱུས་དེ་ང་ཚོ་བྱེད་ཀྱི་བྱུང་མ་ཐུབ་པའི་གནས་སྟངས་ལ་བརྟེན་ནས། ནས་ཞོ་ཞོ་ཚེ་གེ་ན་ཁག་པོ། ང་རང་ཚོ་གནས་གེ་ན་ཁག་པོ་ཆགས་བསྡད་དེ། ཞི་བ་ཅིག་ད་ག་རེ་ཟེར་རེད་འཐུས་ཤོར་ཟེར་ན་མི་འདུག་ནས་ང་རང་ཚོ་ངོས་ནས་ཅིག་ཚགས་ཚུད་པོ་བྱེད་མ་ཐུབ་པའི་གནས་སྟངས་ལ་བརྟེན་ནས་བྱུང་བ་ཡིན་པ་གསལ་པོ་དེ་ཚོ་ཉམས་ཞིབ་པ་མང་པོ་ཞིག་གིས་དེ་ངོས་འཛིན་བྱེད་དགོས་པ་དེ་ཡིན་འདུག་དེ་ང་རང་ཚོ་གི་ཡོད་པ་གང་ཞིག་ལ་ད་ཕར་རྒྱས་བཤད་བྱེད་མ་ཐུབ་པའི་གནས་སྟངས་དེ་ཡིན་པ་སྟེ། འཐུས་ཤོར་འདྲ་པོ་ཞིག་ཆགས་འདུག་དུ་བ་ང་རང་ཚོ་ལ་ད་ནོར་བུ་རང་ལ་ཡོད་པ་གང་ཞིག་ལ་ནོར་བུ་ནོར་ཉམས་ཆོད་པ་གཅིག་དང་ནོར་བུ་དེ་ཡོད་པ་གཅིག་མི་གཞན་གྱིས་ཧ་གོ་དགོས་ཡ་དེ་གལ་ཆེན་པོ་རེད་དུ་བ་བལྟས་འདུག་ནས་རྣམ་པ་ཚོ་ད་ལྟའི་གོང་དུ་ཁོང་རྣམ་པ་གཉིས་ཀྱི་བཀའ་སློབ་གསུངས་ཡ་དེ་རྣམ་པ་ཚོ་གི་དཔོན་པ་གྱིས་བྱས་ཞིག་དང་དེ་གལ་ཆེན་པོ་རེད་པ་ཞིག་མཐོང་སོང་དེ་གཅིག་དྲན་གསོ་ཞུ་ན་བསམ་སོང།

དགོངས་པ་བཞེས་ཐུབ་པ་དེ་ཧ་ཅང་གལ་ཆེན་པོ་རེད་བཞག་བསམ་གྱི་འདུག་དེ་བཞིན་དམིགས་བསལ་སྐུ་མགྲོན་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ད་ལྟའི་ཆར་བོད་ནང་རྒྱ་ནག་གཞུང་གིས་སྲིད་བྱུས་ག་རེ་སྤེལ་གྱི་ཡོད་པ་དང་དེ་ཡི་མཇུག་འབྲས་ཇི་བྱུང་སྐོར་དཔྱད་ཞིབ་ཀྱིས་ཆབ་སྲིད་དང་འབྲེལ་ནས་ཉམས་ཞིབ་གནང་དགོས་རྒྱུའི་སྐོར། མ་འོངས་པར་དཔྱད་རྩོམ་རྣམས་སྐད་ཡིག་གཞན་གྱི་ནང་དུ་བསྒྱུར་ཏེ་སྡིངས་ཆ་དང་བརྒྱུད་ལམ་འདྲ་མིན་ཐོག་སྤེལ་ཐུབ་ཚེ་དགེ་མཚན་ཆེན་པོ་ཡོད་པ་མ་ཟད་བོད་ཀྱི་རིག་གཞུང་ཉམས་ན་ཧི་མ་ལ་ཡའི་རི་རྒྱུད་ལའང་གྱོང་གུད་ཐེབས་ཀྱི་ཡོད་པར་བརྟེན

ཏཱ་ལའི་བླ་མ་མཐོ་སློབ་དང་དེ་ཚོ་བྱས་ང་ཚོ་བོད་ཀྱི་མཐོ་སློབ་ཁ་ཤས་བྱས་པ་དེ་ཚོ་ས་ཆ་ནས་ཉམས་ཞིབ་པ་རེད་བཞག་དེ་ནི་ཧི་མ་ལ་ཡའི་རི་རྒྱུད་ནས་ཁ་ཤས་ཅིག་འདུག་དེ་མིན་པར་དེ་གྲྭ་ས་ཁག་མང་ཆེ་ཤོས་ནམ་རྒྱུན་ནས་ད་ག་རང་རེད་ད་ལྟ་གཞི་རྩ་ད་ག་རང་གང་རེད་ཅེས་ཉམས་ཞིབ་བྱེད་ཡག་བྱེད་པ་གོང་དང་དེ་ནི་དེ་མཐོ་སློབ་ཁག་ནས་སློབ་མ་ཁ་ཤས་ཅིག་འདུག་ད་མཐོ་སློབ་ཁག་སློབ་མ་དེ་ཚོ་ཁོ་སློབ་མ་ཡིན་པ་ཡིན་ཙང་ཉམས་ཞིབ་ཀྱི་ཚད་ཟེར་ན་མི་འདུག་དེ་ཚོ་དེ། ཝ་ར་ཎ་སི་དང་ཏཱ་ལའི་བླ་མ་མཐོ་སློབ་དང་དེ་ཚོ་གི་ཅིག་ཉམས་ཞིབ་པ་ཆེ་བ། འདི་འདྲ་ནང་བཞིན་ཡོང་གི་མི་འདུག་འོན་ཀྱང་ཁོ་ཚོ་སྟེ། ག་རེ་ཟེར་འབད་བརྩོན་བྱས་ཡ་དང་ཚོད་ལྟ་བྱས་ཡ་དེ་ཚོའི་ཐོག་ནས་ང་ཚོ་ཡང་གང་མང་མང་ཞིག་དེ་ནང་ལ་ཚོགས་འདུའི་སྒང་ལ་ཉམས་ཞིབ་བྱས་ཡ་འདེམས་སྒྲུག་བྱས་ཡ། འབད་བརྩོན་བྱས་པ། ད་ལྟ་དེའི་ཚོགས་འདུ་གཉིས་ཀའི་གནད་འགག་ག་ཚོད་ཆགས་ཀྱི་ཡོད། གནད་འགག་དེ་ད་གཙོ་ཆེ་ཤོས་དེ་རང་དེ་ད་ལྟ་ཚོགས་གཙོ་གསུངས་དེ་ནང་བཞིན་སོ་སོ་མི་རིགས་དེ་ག་རེ་ཡིན་པ་ལོ་རྒྱུས་དེ་མ་ཤེས་ན། ས་སྐྱ་ལེགས་བཤད་ནང་ལ་ཡང་སྤྲེའུ་ཤིང་ནགས་གསེབ་སྤྲེའུ་ནང་བཞིན་ཟེར་སོ་སོ་མི་རིགས་ལོ་རྒྱུས་ཤེས་དགོས་རོགས། དེ་གཉིས་པ་དེ་ད་ལྟ་དེ་ཁྱད་སེ་དང་དུ་སོ་ཐུག་ནས་བོད་དེ་དང་རྒྱ་ནག་གི་གནས་སྟངས་དེ་འོག་ནས

བོད་མི་གི་ང་བོད་མི་ཡིན། ང་བདག་དབང་ཡོད་པ་རེད་ང་ལོ་རྒྱུས་ཐོག་ལ་སོ་སོ་སོ་སོ་རིག་གཞུང་སོ་སོ་ཡིན་ཟེར་ཡ་ཆོག་ཨ་དངོས་ཡོད་གནས་ཚུལ་དེ་ཡིན་པ་ཙམ་གྱིས་ཕན་གི་མེད་པ་དེ་འགྲེལ་བཤད་རྒྱག་དགོས་ཡ་ཆོག་རོགས་དེ་བཞིན་བོད་དེ་ལོ་རྒྱུས་ཐོག་ལ་ག་འདྲ་རེད་ད་ལྟ་བོད་དེ་ག་འདྲ་རེད་ད་ལྟ་བོད་ནང་གནས་སྟངས་དེ་རྒྱ་མིས་བོད་ལ་དབང་བྱེད་བྱས་གནས་སྟངས་དེ་ག་འདྲ་ཆགས་ཡོད་རེད་ཟེར་ཡ་ཆོག་དེ་སྐོར་ལ་ང་ཚོ་བོད་པའི་གི་སོ་སོ་གི་གནས་ཚུལ་དེ་ཕར་འགྲེལ་བཤད་རྒྱག་ཡ་དེ་གནད་འགག་དེ་དེ་ལ་ཐུག་ཡོད་རེད། གཞི་རྩའི་བོད་ཀྱི་ན་གཞོན་ཉམས་ཞིབ་ཚོགས་འདུ་ཐེངས་དགུ་པ་དེ་བཞིན་དེ་རིང་ནས་དབུ་འཛུགས་ཀྱིས་གནངས་ཉིན་ཏེ་ཕྱི་ཚེས་ཉི་ཤུ་རྩ་བཞི་བར་ཉིན་གྲངས་གསུམ་གྱི་རིང་འཚོགས་ཀྱི་ཡོད་ཅིང། ཚོགས་འདུའི་ཐོག་ཉམས་ཞིབ་པ་རྣམས་ནས་བོད་ཀྱི་གནའ་དེང་གི་ལོ་རྒྱུས་དང་རིག་གནས་དེ་བཞིན་རྩོམ་རིག་སོགས་དང་འབྲེལ་ནས་དཔྱད་ཞིབ་ཁྱོན་བརྗོད་གཞི་སུམ་ཅུ་སོ་གཅིག་གི་ཐོག་ལ་གསུང་བཤད་དང་དྲི་བ་དྲིས་ལན་གནང་གི་ཡོད་པ་རེད། ད་ལྟ་ངའི་མིང་ལ་ཨ་ལགས་རྗེ་སྤྲུལ་བློ་གྲོས་ཆོས་བཟང་བཅས་ད་ལྟ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་བཀོད་སྒྲིག་བྱས་པའི་བོད་ཀྱི་ཉམས་ཞིབ་ཉམས་ཞིབ་ཚོགས་འདུ་ཐེངས་དགུ་བའི་ཐོག་ལ། ངའི་བརྗོད་བྱ་གཙོ་བོ་འདི་ད་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་དང་ཨ་རི་བར་གྱི་འབྲེལ་བ་དེ་རེད། དེ་ཡང་དུས་རབས་ཉི་ཤུ་པའི། འགོ་སྟོད། བོད་དང། ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་རེད་གཙོ་བོ་བོད་དང་ཨ་རི་བར་ལ་འབྲེལ་བ་བྱུང་བ་འདི་ཡང་ཐོག་མ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་གིས་ཨ་རི་ལ་འབྲེལ་བ་གནང་དགོས་བའི་གི་བརྒྱུད་རིམ་གི་ཁྲོད་ལ། འབྲེལ་བ་གནང་དགོས་བའི་བརྒྱུད་རིམ་ག་རེ་ག་རེ་བྱུང་ཤག་རྒྱུ་མཚན་ག་རེ་བྱུང་ཤག། བརྒྱུད་རིམ་གནང་འབྲེལ་བ་གནང་བའི་གི་བརྒྱུད་རིམ་དེ་ག་རེ་ཐོག་རེད་ཤག་དེ་གཅིག་རེད་དེ་ནས་བརྒྱུད་རིམ་གནང་དགོས་བའི་རྒྱུ་མཚན་ག་འདྲ་ག་འདྲ་རེད་ཤག། ཕྱིས་སུ་དེ་ལ་བརྟེན་ནས། ད། བོད་ཀྱི་ཆབ་དཔལ། སྐབས་དེ་གི་ཆབ་སྲིད་ཀྱི་གནས་སྟངས་ལ་ཁེ་ཕན་ག་རེ་བྱུང་ཤག། དེ་ནས་ཕྱིས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་ཨ་རི་ལ་ཕར། བོད་ཀྱི་དཔལ་འབྱོར། ད། སྲ་བརྟན་ཡོང་ཡག་གི་ཆེད་དུ། བོད་ཀྱི་ཕྱི་ཚོང་བལ་མང་པོ་ཅིག་ཨ་རིར་བཙོང་ཡག་དེ་ནས་ཨ་རི་ནས་ཚུར་གསེར་ཉོ་ཡག། ལ་སོགས་ལ་སོགས་པ་དེ་འདྲ་གི་བརྗོད་བྱ་མང་པོ་ཅིག་ཡིན་ལ།

བརྗོད་གཞི་དེ་འདི་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོ་ལ་ཡང་བོད་ནང་ལ་བྱུང་བའི་ཤར་པ་རྒྱལ་པོ་གི་གནད་དོན་དེའི་སྐོར་གླེང་བ་ཟེར་མཁན་དེ་རེད་ད་དེའི་ནང་དོན་སྙིང་བསྡུས་འདྲ་བོ་ཞུས་པ་ཡིན་ན་དེ་ང་ཚོ་བོད་ཡིག་ནང་ལ་ཡང་ཕལ་ཆེར་དེའི་རྩ་བ་ཉིད་ནས་མཇལ་མེད་འདྲ་བོ་ཅིག་རེད་བརྗོད་པ་ཡིན་པ་ཡིན་ནའི་ངོ་སྤྲོད་ཙམ་གྱི་མ་གཏོགས་རྩ་བ་ཉིད་ནས་མི་འདུག་བྱས་ཙང་ངས་དེའི་བལ་ཡུལ་གྱི་ལོ་རྒྱུས་ཡིག་ཆ་ཁག་ལས་གཞི་ལ་བཞག་རྗེས་ཨ་ནི་སྐབས་དེ་དུས་ད་བོད་ནང་ལོགས་ལ་ད་བལ་ཡུལ་གྱི་མི་གཅིག་གིས་མཉམ་མ་ནས་བ་གའི་ཚོང་བརྒྱབ་ནས་ཨ་ནི་ཁོ་རང་གིས་ད་བོད་ཀྱི་ཁྲིམས་དང་འགལ་བའི་ཐོག་ནས་ད་ཁྲིམས་འགལ་གྱི་ལས་ཀ་གནང་རྗེས་དེ་ནས་བོད་གཞུང་གིས་འཛིན་བཟུང་གནང་འདུག་འཛིན་བཟུང་གནང་ནས་ཁོ་རང་དེའི་རྗེས་ལ་ཡང་བོད་ཀྱི་བཙོན་ཁང་ནས་བྲོས་བྱོལ་ཕྱིན་རྗེས་ད་ལྟ་ལྷ་ས་ལ་ཡང་བལ་བོའི་གཞུང་ཚབ་ཁང་ཡོད་རེད་གཞུང་ཚབ་ཁང་ལ་འཛུལ། བོད་གཞུང་གིས་ཁོ་མར་རྩིས་སྤྲད་རོགས་བྱོས་ལབ་དུས་རྩ་བ་ཉིད་ནས་རྩིས་མ་སྤྲད་ཡིན་པ་སོང་ཙང་བོད་གཞུང་གིས་ནི་ད་རྦད་དེ་ག་རེ་ཞུ་དགོས་རེད། རྦད་དེ་བཙན་འཛུལ་བྱས་རྗེས་དེའི་ནང་ལོགས་འཛུལ་བྱས་ཁོ་ཟིན། ད་ཡིན་མོད་ཁོ་ཟིན་ནས་བཙོན་ཁང་བཅུག་ཉེས་རྡུང་བཏང་བྱས་སྐབས་ལ་ཁོ་ལུས་པོ་ཐོབ་ཀྱང་གྲོངས་འདུག་གྲོངས་ནས་བལ་ཡུལ་དང་བོད་བར་ལ་རྙོག་དྲ་ཞེ་པོ་ཆགས་ནས་ཧ་ལམ་རྒྱལ་ཁབ་གཉིས་ཀ་ཕན་ཚུན་དམག་འཁྲུག་ཤོར་ལ་ཁད་པ་ཆགས་འདུག་ད་ལྟ་བོད་པས་དངོས་གནས་དམག་རྒྱག་ཡའི་གྲ་སྒྲིག་ཆ་ཚང་བྱས། ཨ་ནི་བལ་ཡུལ་དངོས་གནས་དམག་རྒྱག་ཡའི་གྲ་སྒྲིག་ཆ་ཚང་བྱས་ད་དེ་འདྲ་ཡིན་པ་སོང་ཙང་གློ་བུར་ཐོལ་རྒྱག་ཅིག་ལ་ཡང་ག་རེ་ཟེར་ན་བལ་ཡུལ་གྱི་རྒྱལ་པོ་གྲོངས་ཨ་ད་ནང་བཞིན་གྱི་གོང་ས་སྐྱབས་མགོན་མཆོག་ནས་ཕ་དགོངས་གཟིགས་ཆ་ཡིད་ཀྱིས་གནང་བྱས་ཨ་ནི་མཐའ་མ་དེ་ལ་ད། འབར་ལ་ཉེ་བའི་མེ་རི་ལྟ་བུ་དེ་མར་ཞི་བྱས་ཨ་ནི།

ཆ་ཚང་ལ་ཉམས་ཞིབ་གནང་ཚེ་བོད་མི་མང་ཆ་ཚང་གི་ཆེད་དུ་བཀའ་དྲིན་ཆེན་པོ་ཞིག་བསྐྱངས་ཡོད་རེད་ཞུ་བ་ཡིན། ངའི་མིང་ལ་ཡ་འདི་ནི་ལྷ་ཁང་བློ་བཟང་ཆོས་གྲགས་ཅེས་ཞུ་གི་ཡོད། ད་ལྟ་དེ་སློབ་གཉེར་བྱེད་ས་དེ་ཝ་ར་ཎ་སི་བོད་ཀྱི་གཙུག་ར། དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ལ་ཡ་སྔོན་མ་སློབ་གཉེར་བྱས་ནས་སློབ་གཉེར་ཐོན། ད་ལྟ་ཕ་གི་ཡ་རྩོམ་རིག་གི་དགེ་རྒན་དང་ལྷན་ཅིག་ཏུ་འདི་ནི་ཉམས་ཞིབ། བྱེད་བཞིན་པ་ཡིན། ང་རང་གི་ཉམས་ཞིབ་ཀྱི་ཁ་ཕྱོགས་དེ་དེ་འདྲ་སྙན་ངག་གི་བསྟན་བཅོས་ཆེན་མོ་དབྱངས་ཅན་མགུལ་རྒྱན་དེ་བོད་འགྱུར་དང་སྦྲགས་དེའི་སྟེང་ནང་ལ་ཡོད་པའི་ཉམས་ཀྱི་ལྟ་གྲུབ་ཀྱི་སྟེང་ནས་དེ་ནི་ག་རེ་ཟེར་དགོས་རེད། ཞིབ་འཇུག་གི་ཁ་ཕྱོགས་གྲོགས་དེ་དེ་ཡིན་ཕྱིན་ཞུ་བའི་ཉམས་ཀྱི་ལྟ་གྲུབ་ཐོག་ལ་ཡང་ད་དེ་འདྲ་ང་རང་ཚོགས་འདུ་ལ་ཡང་ག་རེ་ཟེར་དགོས་རེད། དེ་ནས་སྐབས་བབ་ཚོགས་འདུ་འདི་ལ་ཡང་བཅར་དགོས་ཀྱི་ང་རང་བརྗོད་གཞི་དེ་ག་རེ་ཡིན་ཟེར་ན་འདི་ཡིན།